བརྒྱད། ང་ཡང་སྙིང་སུ་རེད་དམ། གནའ་སྔ་མོའི་དུས་སུ་ཐག་རིང་རྒྱལ་ཁམས་འགྲིམ་མ་མྱོང་བའི་མི་ཞིག་ཡོད་པས། འཇིག་རྟེན་གཏམ་དཔེར། ཡངས་པའི་རྒྱལ་ཁམས་མ་མཐོང་བའི་ས་མཐའི་བླུན་པོ་རང་སྣང་མཐོ་ཞེས་པ་ལྟར། ཁོས་རྒྱུན་དུ་མི་རྣམས་ལ་རང་ཉིད་ནི་འཇིག་རྟེན་གྱི་བྱ་བ་སྒྲུབ་པར་མཁས་ཤིང་དཔའ་རྩལ་སྤྱང་གྲུང་ཅན་ཞིག་ཡིན་པའི་སྐོར་བཤད་ནས་རང་རློམ་ཆེས་ཆེར་བྱེད་བཞིན་ཡོད།

ཁང་པ་དང་ཁང་པ་ནོར་བ། ཐ་ན་མི་ཚོགས་ཀྱི་འདུ་འཛིའི་ཁྲོད་དུ་རང་དང་གཞན་ནོར་ནས། མི་ཧ་ཅང་མང་པོ་རང་ཁྱིམ་དང་རང་ཡུལ་ལ་ལོག་མི་ཤེས་པ་ཆགས་ཀྱི་ཡོད་པ་རེད་ཅེས་བརྗོད་པས། ཁོས་གཏམ་དེ་དག་ལ་བསམ་གཞིགས་ནན་པོ་ཞིག་བྱས་རྗེས་ཨོ། དེ་འདྲ་ཡིན་ཡང་སྲིད། ཡིན་ན་ཡང་རང་གཞན་མི་ནོར་བར་བྱེད་པའི་ཐབས་ཤེས་ང་ལ་ཡོད། ངས་རང་ཉིད་ཀྱི་སྣ་ཁུག་ལ་ཨི་ཁུང་ཞིག་བརྟོལ་ཏེ་དེར་འགྲོན་བུ་ཞིག་བཏགས་ནས་ཕྱིན་ན་རང་ཉིད་མི་གཞན་དང་གཏན་ནས་ནོར་ཐབས་མེད་ཅེས་བརྗོད། དངོས་འབྲེལ་ཁོ་ལྷ་སར་འགྲོ་སྐབས་སྣ་ཁུག་ལ་འགྲོན་བུ་ཞིག་བཏགས་ཏེ་ཕྱིན། ཁོ་ལྷ་སའི་བར་སྐོར་ནང་སླེབས་སྐབས། དེར་མི་ཚོགས་ཧ་ཅང་མང་པོ་འདུ་འཛི་ལང་ལོང་ཆུའི་རྦ་རླབས་འཕྱུར་བ་ལྟར་མཐོང་བས་སེམས་སུ་རང་ཉིད་མི་གཞན་དང་ནོར་དོགས་ཀྱི་དངངས་སྐྲག་ཆེ་ཙམ་བྱུང་ཞིང། ཁོས་ཡང་ནས་ཡང་དུ་སོ་སོའི་སྣ་ཁུག་ལ་བཏགས་པའི་འགྲོན་བུར་ལྟ་ཙམ་ལྟ་ཙམ་བྱེད་བཞིན་དུ། ང་རང་མི་གཞན་དང་གཏན་ནས་ནོར་ཐབས་མེད་སྙམ་ཞིང་མི་ཚོགས་ཀྱི་ཁྲོད་དུ་ཕྱིན། གློ་བུར་དུ། མི་ཚོགས་ཀྱི་ཁྲོད་ནས་འབྲས་དཀར་འཁྲབ་མཁན་ཞིག་གིས་གདོང་ལ་འབྲས་འབག་གྱོན་ཡོད་པའི་སྣ་མགོར་འགྲོན་བུ་བཏགས་པ་ཞིག་ཚུར་ཐོན་ཏེ་ཀི་ཀི་སོ་སོ་ལྷ་རྒྱལ་ལོ། ང་དེ་རིང་ཡོང་བ་གང་ནས་ཡོང། དོ་དགོང་འགྲོ་བ་གང་དུ་འགྲོ་ཞེས་བརྗོད་པས། མི་རང་རློམ་ཅན་དེ་ཧ་ལས་ཧོན་ཐོར་ནས་ད་ནི་དངོས་འབྲེལ་དེ་སྔ་ཡུལ་མི་ཚོས་བཤད་པ་དེ་བདེན་པ་རེད་འདུག་མི་དེ་དང་ང་རང་གཉིས་སྣ་ལ་འགྲོན་བུ་བཏགས་པ་ཆ་རེད་འདུག་པས་ནོར་ཉེན་ཧ་ཅང་ཆེ་བསམ་ནས། ཁོས་འབྲས་དཀར་བ་དེ་ལ། ང་དེ་རིང་ཡོང་བ་རང་ཁྱིམ་ནས་ཡོང་བ་ཡིན། དོ་དགོང་ག་པར་འགྲོ་དགོས་མིན་མ་ཤེས། ཁྱེད་དང་ང་གཉིས་ཧ་ཅང་འདྲ་སྟབས་ནོར་ཉེན་ཆེ། ཁྱེད་རང་གིས་གསུངས་དང་ཁྱེད་རང་ང་རེད་དམ་ཡང་ན། ང་ཁྱེད་རང་རེད་ཅིག་བརྗོད་པས་དེར་འདུས་མི་ཚང་མ་ཧབ་སྐད་དི་རིར་ངང་ཨ་ཙི། མི་འདི་དངོས་འབྲེལ་ལྐུགས་པ་ལ་ཨང་འབྲས་དཀར་དང་སོ་སོ་ག་འདྲས་སུ་ནོར་སྲིད་དམ་ཞེས་བརྗོད་སྟབས་མི་རང་རློམ་ཅན་དེ་ངོ་ཚ་ཁ་སྐྱེངས་སུ་གྱུར།